བཅུ་བདུན། གཡུ་ཐོག་རྙིང་མ་ཡོན་ཏན་མགོན་པོ། གངས་ལྗོངས་སྨན་པའི་རྒྱལ་པོ་གཡུ་ཐོག་རྙིང་མ་ཡོན་ཏན་མགོན་པོ། སྟོད་ལུང་སྐྱིད་སྣ་སྒང་དུ་འཁྲུངས་ཤིང། ཕྱིས་སུ་ས་ཆ་དེ་ལ་མི་ཚང་མས་གཡུ་ཐོག་སྒང་ཞེས་འབོད་ཀྱི་ཡོད། དེའང་སྔོན་གཡུ་ཐོག་ཡོན་ཏན་མགོན་པོ་ཉིད་གསོ་དཔྱད་ལ་མཁས་པའི་སྙན་གྲགས་ཀྱི་བ་དན་ཡུལ་གྲུ་གང་སར་གཡོས་རྗེས། ས་ཕྱོགས་གང་ས་ནས་ཁོང་ཉིད་ནད་བཅོས་སྨན་བསྟེན་གནང་བར་གདན་འདྲེན་ཞུ་མཁན་མང་པོ་ཡོད། ཐེངས་ཤིག་ཁོང་ནད་བཅོས་གནང་བར་ཕེབས་ནས་རང་ཡུལ་ལ་ཕྱིར་ལོག་གནང་སྐབས། འཕགས་མར་ཟམ་པ་བརྒྱུད་དེ་ཕེབས་ཀྱིན་ཡོད་པས། གློ་བུར་དུ་ཟམ་པའི་སྟེང་དུ་མཁའ་འགྲོའི་བར་ཆད་བྱུང་ནས། གཡུ་ཐོག་ཡོན་ཏན་མགོན་པོ་ཉིད་ཆུ་ལ་བསྐྱུར་བ་དང། དེ་ནས་ཁོང་ཆུ་ལས་ཐོན་རྗེས། ན་བཟའ་རྣམས་ཁོ་རང་གི་ཁང་པའི་ཐོག་ཁར་ཉི་སྐམ་བཏང་ནས་བཞག་པ་དེ། སྨན་ལུང་གི་རི་སྟེང་དུ་ཡོད་པའི་རྫི་བོས་གཡུའི་གུར་ཕུབ་པ་ལྟ་བུར་མཐོང་ནས། ཁོས། ཡོན་ཏན་མགོན་པོའི་ཁང་པའི་ཐོག་ཁར་གཡུའི་གུར་ཕུབ་འདུག་ཅེས་གང་སར་བསྒྲགས་པས། དེ་ནས། གཡུ་ཐོག་ཅེས་པའི་ཐ་སྙད་བྱུང་ཞིང། ཡུལ་དེར་ཡང་གཡུ་ཐོག་སྒང་ཞེས་མིང་ཐོགས། གཞན་ཡང་ཡུལ་མི་ཚོའི་གསུང་སྒྲོས་ལྟར་ན། སྔོན་མ་གཡུ་ཐོག་ཡོན་ཏན་མགོན་པོ་ཉིད་སྨན་བཅོས་གནང་ས་རེད་ཅེས་པའི་ཁང་ཤུལ་འདུག་པ་དེར། ད་སྐབས་བ་ར་བྱེད་བཞིན་འདུག་ཀྱང། ཚེས་བཟང་དུས་བཟང་སྐབས་དུས་དེང་སང་ཡང་དེ་ནས་སྨན་བཟང་གི་དྲི་ཞིམ་འཐུལ་བ་མྱོང་མཁན་དུ་མ་བྱུང་བར་གྲགས་སོ།